ཨ་རིའི་རླུང་འཕྲིན་ཁང་གིས་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་རྣམ་པ་ཚོར་སྐུ་ཁམས་གསལ་ཐང་ཡོད་པའི་རེ་བ་ཞུ་གི་ཡོད། ཐེངས་འདིའི་ལས་རིམ་ནང་ལ་ཡང་དེང་སྐབས་བོད་པའི་སློབ་གྲྭ་ཁག་གི་ནང་ལ། བོད་ཕྲུག་ཉུང་དུ་འགྲོ་བཞིན་པའི་དུས་མཚམས་འདི་ལ་ཡང་ང་ཚོ་ལ་གོ་སྐབས་དང་གདམ་ག་ག་འདྲ་ཞིག་ཡོད་པའི་སྐོར་ལ་ཡང་གླེང་མོལ་ཞུ་གི་ཡིན། ད་ལྟའི་ཆ་ལ་ཡང་རྒྱ་གར་དང་བལ་ཡུལ་ནང་བོད་པའི་སློབ་ཕྲུག་གི་གྲངས་ཀ་དེ་དགུ་སྟོང་བདུན་བརྒྱ་ཆགས་ཀྱི་ཡོད་པ་དང་ཉིས་སྟོང་བཅུ་གཉིས་ལོ་ལ་ཡང་ཕྲུ་གུའི་གྲངས་ཀ་དེ་ཁྲི་གཉིས་ལྷག་ཆགས་ཀྱི་ཡོད་རེད། ཧ་ལམ་ལྡབ་གཅིག་ལྷག་གིས་ཉུང་བ་ཆགས་ཀྱི་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཨ་ནི་བོད་ཕྲུག་ཉུང་དུ་སོང་བའི་རྒྱུ་མཚན་གཙོ་བོ་དེ་ད་བོད་ནས་ཕེབས་མཁན་ཉུང་དུ་ཕྱིན་ཡོད་པ་དང། ཨ་ནི་བར་ལམ་ནས་ད། ཕ་མ་མང་པོ་ཅིག་རྒྱ་གར་གྱི་གྲོང་ཁྱེར་ཆེ་ཁག་ནང་ལ་ཡང་ཨ་ནི་ཕྱག་ལས་གནང་གི་ཡོད་དུས་ཕྲུ་གུ་ཚོ་རྒྱ་གར་སློབ་གྲྭ་བཏང་ཡ་དང་དེ་བཞིན་གྱི་ཡང་ཁག་ཅིག་ཕྱི་རྒྱལ་ལ་ཡང་ཕེབས་ཡོད་པ་རྒྱུ་མཚན་དེ་དག་གསུངས་ཡོད་རེད། དེ་རིང་ང་ཚོའི་སྐུ་མགྲོན་འདི་ད་བར་ལ་ཡ་ལོ་ངོ་སུམ་ཅུ་སོ་ལྔ་ཡས་མས་རིང་ལ་ཡ་ད་དགེ་རྒན་དང་བསླབ་གྲྭའི་འཛིན་སྐྱོང་ཐོག་ལ་ཡ་ཐུགས་འགན་བཞེས་མྱོང་མཁན་ད་ལྟ་མ་སུ་རི་སློབ་གྲྭའི་སྤྱི་ཁྱབ་དྲུང་ཆེ་རྒན་ཀརྨ་ཆུང་བདག་ལགས་ཡིན། རྒན་ལགས་སྐུ་གཟུགས་གསལ་ཐང་ཨ་ནི་གཅིག་རྒྱུན་རིང་པོ་ཅིག་ལ་ཡ་བཀའ་མོལ་ཞུ་ཡ་བྱུང་སོང་རྒན་ལགས་བདེ་པོ་ཡིན་ན།
བདེ་པོ་བདེ་རྐྱང་ཡིན།
བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྒན་ལགས་ངས་ད་ལྟ་གོང་དུ་བཀའ་མོལ་ངོ་སྤྲོད་ནང་ལ་ཡ། བཀའ་མོལ་བྱུང་བ་ནང་བཞིན། ད་དེ་རིང་སང་བོད་པའི་སློབ་གྲྭ་ཁག་གི་ནང་ལ་ཡ་ཨ་ནི་གཅིག་གི། ད་རྩ་བའི་འདི་འདས་པའི་ལོ་མང་པོ་ཅིག་ནས་གནས་སྟངས་ཆགས་སྡོད་ཀྱི་ཡོད་རེད་སློབ་ཕྲུག་ཉུང་དུ་འགྲོ་བཞིན་པའི། ཨ་ནི་གཅིག་གི་སེམས་འཚབ་སྐྱེ་གཞི་ཅིག་ལ་གྱུར་ཡོད་རེད་རྒན་ལགས་ཡིན་པ་ཡིན་ན་ད་གཅིག་གི། དགེ་རྒན་ཅིག་དང་སློབ་གྲྭའི། འཛིན་སྐྱོང་ཐོག་ལ་ཡ་ལོ་མང་པོ་ཅིག་ཕྱག་ལས་གནང་མྱོང་མཁན། ཨ་ནི་ཤེས་རིག་མི་སྣ་གཅིག་ཆགས་ཡོད་དུས་ད་ལྟའི་བཙན་བྱོལ་བོད་མིའི་ཨ་ནི་གཅིག་སློབ་གྲྭ་དང་ཨ་ནི་སློབ་ཕྲུག་གི་གནས་བབ་ཐོག་ལ་ཡང་གཟིགས་སྟངས་ག་འདྲ་ཡོད་ན། དེ་ལྟར་ང་ཚོ་བཙན་བྱོལ་ལ་གྱར་རྗེས་ང་ཚོའི་གི་ད་དེ་ལ་བོད་ནང་ཡོད་མཁན་གི་མི་ཚབ་གི་མི་ཚབ་ལྟ་བུ་བྱས་བྱས་ང་ཚོ་ལས་ཀ་བྱས་ནས་ལས་ཀའི་ནང་ནས་ད་ང་ཚོ་མཚོན་ན་གཟེངས་སུ་ཐོན་པ་དེ་ང་ཚོ་ཤེས་ཡོན་སྒང་ལ་རེད་བསམ་བསམ་རང་ངོས་ནས་འདུག་སེ་དྲན་གི་འདུག། དཔེར་ན་ཆ་བཞག་ན་ཤེས་ཡོན་དེ་ཡང། དཔེར་ན་ཆ་བཞག་དེང་དུས་ཀྱི་ཤེས་ཡོན་དང། ཨ་ནི་ང་ཚོ་མ་ཚང་སྲོལ་རྒྱུན་གྱི་ཤེས་ཡོན་ད་ག་ནང་བཞིན་ང་ཚོ་མ་ཚོར་བཤད་གྲྭ་ཁག་གི་སློབ་གཉེར་གནང་སྟངས་དགོན་སྡེ་ཁག་གི་སློབ་གཉེར་གནང་སྟངས་ད་ག་ནང་བཞིན་གདན་ས་ཁག་གི་དཔེ་ཆའི་གི་ང་ཚོ་མ་ཚོར་འདི་གནང་སྟངས་དེ་ཚོ་ང་ཚོ་འདུག་སེ་བལྟས་པ་ཡིན་ན་ཨ་ནི་བཙན་བྱོལ་ནང་ལ་གྱར་བྱས་ད་ང་ཚོའི་གི་གཟེངས་སུ་ཐོན་པའི་གི་ཨ་ནི་ལས་ཀ་བྱས་བྱས་པ་དེ་དེ་ཚོ་ད་གཏན་གཏན་ཆགས་བསྡད་ཀྱི་འདུག་བསམ་གི་འདུག། ཡིན་ནའི་ད་ལྟའི་གནས་སྟངས་ལ་གཅིག་ང་ཚོ་མཚོན་ན་སློབ་གྲྭ་ཕྲུ་གུ་ཉུང་དུ་འགྲོ་གི་ཡོད་པ་དང་ད་ག་ནང་བཞིན་སློབ་ཡོན་ང་ཚོ་མ་ཚང་ཤེས་ཡོན་སློབ་གསོའི་གི་ནང་ལོགས་ལ་དེ་འདྲའི་གི་གཅིག་དཀའ་ངལ་དཀའ་ངལ་ཟེར་ན་ད་འགྲིག་གི་མ་རེད་དེ་འདྲའི་གཅིག་གི་གནས་ཚུལ་གཅིག་ཆགས་བསྡད་གི་ཡོད་རེད། ང་རའི་སྒེར་གི་ངོས་ནས་འདུག་སེ་བལྟས་པ་ཡིན་ན་ད་ལྟ་རྒྱལ་ཁབ་མང་པོའི་གི་ཤེས་ཡོན་སློབ་གསོའི་གི་ལོ་རྒྱུས་ཀློག་ན་ཨ་ནི་གཞི་ནས་ཧ་གོ་གི་རེད་བསམ་གི་འདུག་ང་ཚོ་ཕྱི་ལོགས་ལ་གྱར་བྱས་ད་ལོ་དྲུག་ཅུ་བརྒལ་འགྲོ་གི་ཡོད་རེད། གནས་སྟངས་འདི་འདྲའི་ཅིག། ང་ཚོའི་གནས་སྟངས་འདི་དང་རྒྱལ་ཁབ་རང་བཙན་ཡོད་མཁན་གྱི་གནས་སྟངས་འདི་ཚོ་དེ་འདྲ་གི་སྐོར་ར་མ་རེད། བྱེད་དུས་བ་ལ་ང་ཚོའི་གནས་སྟངས་འདི་ཨ་ནེ་ང་ཚོས་མ་ཟེར་ནས་དཔལ་འབྱོར་གྱི་གནས་སྟངས་ཐོག་ནས་ང་ཚོས་བསམ་བློ་ཅིག་བཏང་དགོས་ཀྱི་ཡོད་རེད་འཚོ་བའི་གནས་སྟངས་ཐོག་ནས་བསམ་བློ་ཅིག་བཏང་དགོས་ཀྱི་ཡོད་རེད་ཨ་ནེ་ཕུགས་ཀྱི་ང་ཚོས་མ་ཟེར་ནས་ཨ་ནེ།

རྒན་ལགས་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་རྒན་ལགས་ཡིན་པ་ཡིན་ན་ད་རྒྱུན་རིང་པོ་གཅིག་ཐོག་མར་དགེ་རྒན་གྱི་ད་ལོ་བཅུ་གྲངས་རིང་ལ་ཡར་དགེ་རྒན་ཕྱག་ལས་གནང་ཤག་དེའི་མཇུག་གུ་ལ་ད་ལོ་སུམ་ཅུ་ཡས་མས་ཅིག་གི་ད་ཁྱོན་བསྡོམས་པའི་གི་འཛིན་སྐྱོང་དེ་སྔ་སམ་བྷོ་ཊའི་འགན་འཛིན་གནང་བ་རེད་ད་ལྟ་མ་སུ་རི་སྤྱི་ཁྱབ་འགན་འཛིན་ཐུགས་འགན་བཞེས་བཞིན་པ་རེད་རྒན་ལགས་ཀྱི་དེ་སློབ་གྲྭ་ཟླ་སྒྲིལ་དེ་ད་དེ་ག་སོ་སོ་བོད་ཁྱིམ་དང་ཨ་ནེ་གཅིག་གི་སམ་བྷོ་ཊ་རེད་དེ་གས་དེ། སྡེ་ཁག་སོ་སོའི་ནང་ཟླ་སྒྲིལ་གནང་བ་གནང་ཡ་གཅིག་དང་ཡང་སྒྲིག་འཛུགས་གཅིག་གི་འོག་ལ་ཡ་ཟླ་སྒྲིལ་གནང་དགེ་ལགས་ཀྱི་མ་འོངས་པ་ད་དེ་དེ་འདྲས་ཅིག་གནང་པ་ཡིན་ན་ཨ་གཅིག་ཡག་པོ་ཆགས་མི་ཡོང་དེ་འདྲས་དགོངས་ཏན་ཏན་དགོངས་པ་བཞེས་ཡོད་གི་རེད་དྲན་གི་འདུག་དགེ་ལགས་ནམ་རྒྱུན་ནས་འདིའི་སྒང་ལ་ཡ་གཟིགས་ཚུལ་དང་དགོངས་པ་བཞེས་ཕྱོགས་དེ་ག་འདྲས་ཡིན་ནམ། སྤྱིར་བཏང་ནས་ང་རང་ཚོའི་གི་ལས་ཀ་ག་རེ་བྱས་ནའི་སྤྱི་ལ་ཕན་པའི་ཀྱི་ལས་ཀ་ཅིག་ཏན་ཏན་བྱེད་དགོས་ཀྱི་རེད་བསམ་གྱི་འདུག་ད་དེ་ཚོ་དེ་གལ་ཆེན་པོ་རེད་བ་ཡིན་ནའི་ད་དེང་སང་གི་གནས་སྟངས་དུས་སྙིགས་མའི་སྐབས་ལ

ཚང་མ་ཡང་བཀག་འགོག་གནང་བྱས་བཀག་འགོག་གནང་བྱས་ང་ཚོ་གྲོས་བསྡུར་བྱས་ད་དེ་འདྲས་ཀྱི་ནི་ང་ཚོ་མ་ཟེར་ལས་རིམ་གྱི་བང་སྒྲིག་གནང་གི་འདུག་ཤེས་རིག་ལས་ཁུངས་ཀྱིས་དེ་དུས་ག་ལ་ང་ཚོ་མ་ཟེར་ན་སྐད་ཆ་ཏན་ཏན་སླེབས་ཀྱི་རེད་གསུངས་འདུག་ད་ག་རེ་མོ་སྐད་ཆ་སླེབས་ཀྱི་ཡོད་ན་རེད་མེད་ན་རེད་གང་བྱས་མ་བྱས་གང་ཡག་ཡག་དེ་ང་ཚོའི་གི་སྤྱི་ཚོགས་ཀྱི་སྤུ་གུ་དེ་ཚོ་ལ་ཕུལ་ཐུབ་ཡ་ཅིག་ཚང་མས་ཀྱི་གནང་དགོས་ཀྱི་རེད་བསམ་བསམ་འདྲ་བོ་ངས་དེ་འདྲའི་འདྲ་བོ་དྲན་གྱི་འདུག་ལགས་འོང།

དེ་གཡོག་པོ་རྒྱུག་མཁན་དེ་ཚོ་ཡོད་ན་མེད་ན་དགེ་རྒན་ཆགས་བསྡད་ཡོད་རེད། དགེ་རྒན་དེ་ཚོ་ཨ་ནི་ག་བ་ལ་ང་ཚོའི་གི་ཐོབ་ཐང་ཡག་ག་སྤྲད་ཐུབ་ས་རེད་ག་བ་ལ་ང་ཚོའི་མ་ཟེར་ན་མཐུན་རྐྱེན་ཡག་ག་སྤྲད་ཐུབ་ས་རེད་འགྲོ་སོང་ཉུང་ཉུང་ཐོག་ནས་འདི་ཚོ་དེ་མཐུན་རྐྱེན་དེ་ཚོ་སྦྱར་ཐུབ་ས་རེད་དེ་འདི་གི་དེ་ག་དེ་ཚོ་དེ་ང་ཚོའི་མ་ཟེར་ན་ནང་ལོག་ལ་སྤུ་གུ་གང་མང་མང་བླུགས་བྱས་ནི་ཅིག་བྱས་ཐུབ་བ་དེ་ཅང་མཐུན་རྐྱེན་ཅིག་ཡིན་ནའི་རེད་ང་རང་ཚོའི་མི་ལ་རག་འགྲོ་གི་རེད་ཨ་ནི་གཡོག་པོ་རྒྱུག་ས་དེ་སོ་སོའི་བོད་ཀྱི་ཕྲུ་གུ་ཆགས་ན་དེ་དེ་བས་ཀྱང་ཡག་གི་རེད་བསམ་བསམ་འདྲ་བོ་ངས་འདུག་དྲན་གྱི་འདུག་ཡིན་ནའི་ད་དེ་ཚོ་སྤྲད་ཕྱིས། བལྟས་མར་བལྟས་གང་ཡིན་ཟེར་ང་ཚོའི་གི་སྐྱབས་བཅོལ་གནས་སྟངས་དེ་གང་འདྲས་ཡོད་རེད་ཟེར་ན། རྒྱ་གར་ཀ་ཤི་མི་རི་ནས་བཟུང་བྱས་མ་གིའི་ལྷོ་ཕྱོགས་བར་དུ་ལ་ང་ཚོ་འཐོར་བསྡད་ཡོད་རོགས་ཨ་བྱས་ཙང་བྱེད་དུས་བ་ལ་ད་དེ་ཚོ་སྤྲད་ཡར་ཅིག་བལྟས་མར་བལྟས་མང་པོ་ཞིག་ཅིག་ལ་ལྟ་ཡ་ཡོད་རེད་བསམ་གྱི་འདུག་ལགས་འོང།
འོ་དགེ་ལགས་ད་ལྟ་དགེ་རྒན་སྐོར་ལ་ཡར་གསུང་ཡོང་དུས་ངས་ད་ལྟ། བཀའ་འདྲི་ཞུ་རྒྱུའི་དྲི་བ་གཅིག་དེ་དེ་ག་རང་ཆགས་བསྡད་ཀྱི་ཡོད་རྒན་ལགས་ད་ལྟ་དགེ་རྒན་གྱི་ཐོབ་ཐང་སྐོར་ལ་གསུང་ཡོང་དུས་ད་དེ་འདས་པའི་གི་ད་ང་ཚོ་བཙན་བྱོལ་ལོ་དྲུག་ཅུ་འདས་པའི་གི་ཤེས་ཡོན་གྱི་འཕེལ་རིམ་དང་དེ་གས་མར་བལྟས་ཡོང་དུས་དགེ་རྒན་ཚོའི་གི་ཐོབ་ཐང་དང་ད་ཅིག་མཐུན་རྐྱེན་སྦྱོར་སྤྲོད་དེའི་སྒང་ལ་ཡ་སྐབས་དང་དུས་སོ་སོ་ལ་ཡ་འཛིན་སྐྱོང་སོ་སོའི་སྐབས་ལ་ཡ་གླེང་སློང་མང་པོ་ཅིག་དང་བཀའ་མོལ་མང་པོ་ཅིག་དེ་འདྲས་ཅིག་གི་སླེབས་བསྡད་པ་ཅིག་ཆགས་བསྡད་ཀྱི་འདུག་ད་དཔེར་ན་ཆ་བཞག་ན་ད་ལྟའི་དུས་ཚོད་འདི་ལ་ཡ་ད་གནས་སྟངས་འགྲོ་ཅིག་ལ་འདས་པའི་གི་དུས་ཚོད་འདི་ནང་ད་ང་ཚོ་ཅིག་མར་ལྟ་ཡོང་དུས་སམ་བྷོ་ཊའི་གི་ད་ལྟ་སློབ་གྲྭ་རྩིས་ལེན་སྒྲུབ་པའི་དེའི་ནང་ལ་ཡང་ཡང་ཅིག་གསོལ་ཕོགས་མི་འདྲ་བ་གསུམ་ཡོང་མཁན་དང། ཨ་ནི་ཆོད་གན་གྱི་ལས་བྱེད་མང་པོ་ཅིག་ཡོད་པ་འདི་སྐད་ཅིག་ད་དགེ་རྒན་ལ་ཡ་མཐུན་རྐྱེན་སྦྱར་སྤྲོད་དེ་ཞིག་གི། མ་འདང་བ་ཞུ་དགོས་རེད་པས་ད་ཅིག་ཁ་སྐོང་གནང་དགོས་ཡ་དང་དེ་འདྲས་ཀྱི་མཐུན་འགྱུར་བྱ་དགོས་ཡ་མང་པོ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་རྒན་ལགས་ཀྱིས་ད་ཕྲུ་གུ་གཅིག་གི་ལུས་ངག་ཡིད་གསུམ་གྱིས་འདི་ལ་ཡ་ཞབས་ཕྱི་ཞུ་བ་ལ་དགེ་རྒན་གཙོ་བོ་ཆགས་བསྡད་ཀྱི་འོ་རེད་ད་རྒན་ལགས་སྐུ་སྒེར་ངོས་ནས་ད། རང་ཉིད་ཉམས་མྱོང་བསླབ་གྲྭའི་ཁོར་ཡུག་དཀྱིལ་འཁོར་འདི་ནང་ལ་ཡ་ཕྱག་ལས་གནང་བྱས་དགེ་རྒན་ལས་བྱེད་ཀྱི་བདེ་སྡུག་ཚང་མ་མཁྱེན་གྱི་འོ་རེད་རྒན་ལགས་ཡིན་པ་ཡིན་ན་ད་མ་འོངས་པ། འཛིན་སྐྱོང་དེ་འདྲས་ཚོགས་འདུ་སྐོང་ཚོགས་གནང་ཡ་དེ་འདྲས་ལས་རིམ་དེ་འདྲས་སྐོར་ལ་ཡ་ད་ལྟ་བཀའ་མོལ་འཕྲོས་པ་རེད་རྒན་ལགས་ཡིན་པ་ཡིན་ན་སྐབས་དེ་དུས་སྒང་ལ་ད་གཙོ་བོ་གཅིག་གིས་གཅིག་ལ་དགེ་རྒན་དང་དགེ་རྒན་ཅི་རིགས་ཀྱི་བདེ་སྡུག་ལ་ཕན་པའི་གི་གོང་ནམ་རྒྱུན་ནས་གཅིག་གཅིག་ཚང་གཅིག་ཚང་ནས་རྒན་ལགས་དགོངས་པ་བཞེས་བསྡད་ཀྱི་འོ་རེད་དེའི་ཐད་ལ་ཡ་རྒན་ལགས་དགོངས་ཚུལ་ག་རེ་ཕུལ་གནང་རྩིས་ཡོད་ན། ད་ག་རང་ཅག་རེ་ངས་ཕ་གི་ལབ་ཡས་དེ་ད་ནི་མངལ་ལ་ངས་སྐྱུག་པོ་ནི་སྐྱུག་གི་མ་རོ་ཨ་དེ་སྐྱུག་ན་ཡག་པོ། ཆགས་ཀྱི་མ་རེད་དང། ཕ་གི་ཚོགས་འདུ་དེ་སྐོར་ལ་ཅང་ཅང་ཆགས་འགྲོ་འགྲོ་བ། དེ་དུས་སྒང་ལ་གལ་ཆེ་ཤོས་དགེ་རྒན་ཆགས་ཀྱི་རེད་དགེ་རྒན་ལ་གལ་ཆེ་ལབ་ན་དགེ་རྒན་ཡག་པོ་རྐྱང་འདམ་སྒྲུག་བྱེད་སྟངས་ག་འདྲ་བྱེད་དགོས་ཀྱི་འདུག་འདི་ལ་ཨ་ནི་གསོལ་ཕོགས་ག་འདྲས་སྤྲད་དགོས་ཀྱི་འདུག་ཨ་ནི་མཐུན་རྐྱེན་ག་རེ་སྦྱར་དགོས་ཀྱི་འདུག་ད་དེ་འདྲའི་སྒང་ལ་སྐད་ཆ་སླེབས་ཀྱི་རེད་བ། དེ་དུས་སྒང་ལ་ངས་ཕ་གིར་ག་རེ་ལབ་པས་འདི་འདྲས་ལབ་བཞག་ན་ཏག་ཏག་བསྡད་ཀྱི་མ་རེད་བ། རེད་རེད་ཡིན་པ་ཡིན་ན་རྒན་ལགས་གལ་སྲིད་ད་དགེ་རྒན་ལ་དགེ་རྒན་ལ་གསོལ་ཕོགས་དང་མཐུན་རྐྱེན་དེ་འདྲས་སྦྱར་བ་ཡིན་ན་འདིའི་གི་ཏན་ཏན་གྲུབ་འབྲས་ལ་ཨ་ནི་ཁྱད་པར་ཅིག་ཡོང་གི་རེད་དགོངས་ཡ་གི་འདི་རྒན་ལགས་རེ་བའི་གི་གཞི་རྟེན་དེ་ག་འདྲས་རྒྱུ་མཚན་ག་རེ་ལ་གཟིགས་ནས་གསུང་གི་ཡོད་ན། དཔེར་ན་ཆ་བཞག་ན་ང་ཚོ་ཁྲོམ་ནས་ཚོད་མ་ཅིག་ཉོས་ནས་གང་བྱས་མ་བྱས་གཞུང་ཞབས་ཡིན་ནའི་རེད་ཨ་ནི་དགེ་རྒན་ཡིན་ནའི་རེད་ཚོད་མ་ཉོ་ས་གང་བྱས་གཅིག་ནས་ཉོ་དགོས་རེད་བ།
ལགས་རེད། ཨ་ནི་ཁོང་ཚོ་ལ་ཟླ་བའི་གི་ནི་ཡུན་ཙང་གོན་སབ་རེད་ད་ག་ནང་བཞིན་རྩ་པོ་རེད་གང་པོ་རེད་འདི་ཚོ་སྤྲད་ལ་ཁྱད་པར་ཞུ་བྱོས་རོ། ཡིན་ནའི་ཕ་གི་ལ་ཚོད་མ་དེ་ནི་གཅིག་པ་གཅིག་རྐྱང་རེད་ཁྱད་པར་ཁས་མེད་བ། འདི་ལ་དངུལ་སྤྲད་དེ་ནི། རིན་པ་གཅིག་པ་གཅིག་རྐྱང་སྤྲད་དགོས་རེད་འདི་འདྲས་ཀྱི་དབྱེ་བ་ཤུགས་ཆེན་པོ་བྱུང་ན་ཨ་ནི་མི་ཡི་གི་ནི་དགེ་རྒན་གྱི་སེམས་ལ་རྨ་ཁ་བཟོ་གི་རེད་བསམ་བྱས། ང་རང་ཚོའི་སྤྱི་ཚོགས་རེད་ང་རང་ཚོའི་རིག་གཞུང་རེད་ང་རང་ཚོའི་གི་སྤྱི་བཏང་བོད་པའི་བསམ་བློ་བཏང་སྟངས་ལ་དོ་ལ་དགེ་རྒན་ཟེར་དོ་ལ་དགེ་བའི་བཤེས་གཉེན་ཟེར་དོ་ལ་གོང་དུ་བཀུར་ཡས་ཅིག་ལ་ག་དུས་ཡིན་ན་དམའ་འབེབས་དང་ང་ཚོ་མ་ཟེར་ན་མཐོང་ཆུང་དང་ཁྱད་གསོད་དང་འདི་འདྲ་བྱས་ཟེར་ན་ཨ་ནི་ཡག་པོ་འོང་གི་མ་རེད་བ་དེ་ལས་ནི་མཐུན་རྐྱེན་དང་འདི་འདྲ་ཅིག་སྦྱར་བ་ཡིན་ན་དགེ་རྒན་ཡག་རེད། མི་ཡག་རི་ཡག་རྩེ་ཚང་མ་འདི་ན་སླེབས་ཐུབ་ཡས་ཀྱི་དགེ་རྒན་ཡིན་ན་ང་ཚོ་མ་ཟེར་ནའི། རེ་བ་ཅིག་བརྒྱབ་ཡས་ཡོང་གི་རེད་བ་ད་ལྟ་རང་གི་རེ་བ་ག་རེ་ཡོད་ཟེར་དུས་ལ་ལམ་སེང་ང་ཚོ་མ་ཟེར་ནའི་འདུག་ཟེར་མཛུབ་གུ་མནན་པ་དང་གློག་སྤར་དེ་འདྲ་ད་གེ་ཡོད་ཡོད་མ་རེད། ཕིན་ལན་གྱི་དེ་རིང་ཉིན་ཤེས་ཡོན་གྱི་ཉི་མ་ཤར་རྒྱུ་དེ་ལོ། བཅུ་ཕྲག་མང་པོ་དཀའ་ལས་བརྒྱབ་རྗེས་འདི་རེད་ད་ལྟ་སིང་ག་པུར་ལ་ཤེས་ཡོན་གྱི་ཉི་མ་ཤར་རྒྱུ་དེ་ཡང་ལོ་བཅུ་ཕྲག་མང་པོ་དཀའ་ལས་བརྒྱབ་རྗེས་ནི་ཉི་མ་ཤར་རྒྱུ་ཅིག་རེད་བ་འདི་ལ་ཡི་རེ་བ་བྱེད་སྟངས་དེ་འདི་འདྲས་བྱས་ནས་བྱས་ཡོད་རེད་ད། ཡང་ན་ང་ཚོའི་མིའི་ངོས་ནས་རེ་བ་བྱེད་སྟངས་འདི་འདྲའི་བྱས་པ་ཡིན་ན། ང་ཚོ་བཙན་བྱོལ་བོད་མིའི་གི་ཤེས་ཡོན་འདི་ཚོ་ལ་ཡང་ཏན་ཏན་མ་ཟེར་ན་ཡག་པོ་ཆགས་ཀྱི་རེད་སོ་དེ་མ་ཚད་ཀྱི་ང་ཚོའི་མ་ཟེར་ནའི་ང་རང་ཚོའི་འཐབ་རྩོད་ལ་ཡི་ང་ཚོའི་མ་ཟེར་ནའི་ནུས་པ་ཤུགས་ཆེ་བ་ཅིག་ཐོན་བྱས་འགྲོ་གི་རེད་བ་ལགས་སོ། ལགས་ལགས་སོ། དགེ་ལགས་ངས་ད་ལྟ་དྲི་བ་གཙོ་བོ་གཅིག་དེ་འདི་ཆགས་སྡོད་ཀྱི་ཡོད་ད་དགེ་ལགས་ཡིན་པ་ཡིན་ན་བཙན་བྱོལ་བོད་མིའི་ཤེས་ཡོན་སྲིད་བྱུས་ཐོག་ལ་ཡ་ད་རྒྱུས་མངའ་མཁྱེན་རྟོགས་དང་ལག་བསྟར། ཐོག་ལ་ཡར་ཐུགས་སྣང་ཆེན་པོ་གནང་མཁན་ཅིག་དང་ནམ་རྒྱུན་ནས་རྒྱུས་མངའ་མཁྱེན་རྟོགས་ཡག་པོ་ཟབ་མོ་ཡོད་མཁན་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ལྟ་བརྗོད་གཞི་གཙོ་བོ་དེ་དེ་གའི་སློབ་གྲྭ་ལྔ་བཅུ་ང་གྲངས་ཁྱོན་བསྡོམས་པས་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལ་ཡར་བོད་ཕྲུག་ཉུང་དུ་འགྲོ་བཞིན་པའི་གི་གནས་སྟངས་འདིའི་འོག་ལ་ཡར། ཤེས་ཡོན་སྲིད་བྱུས་ཀྱི་དམིགས་ཡུལ་ནང་ལྟར་བྱས་བྱས་བོད་ཕྲུག་ཚོ་ལ་ཡར་ཨ་ནི་ཤེས་ཡོན་ཚད་དང་ལྡན་པ་ཞིག་སྤྲོད་ཐུབ་ཡ་ཆེད་དུ་ཐབས་ལམ་དང་ཨ་ནི་གཅིག་གོ་སྐབས་ག་འདྲས་ཤིག་ཡོད་པ་གཟིགས་ཀྱི་ཡོད་ན་དགེ་ལགས་ངོས་ནས། སྐད་ཆ་ག་རེ་བཤད་ནའི་ག་འཇོན་མ་འཇོན། ཐ་མ་ཀླད་ས་དེ། རྨོ་མོ་བ་ལས་གཏོང་ས་དེ་རང་འཇགས་ལ་རེད། གང་ཡིན་ཟེར་ན། ཤེས་ཡོན་སྲིད་ཇུས་དེ་དགེ་རྒན་དབུས་བཞག་གི་སྲིད་ཇུས་ཅིག་རེད། ཨ་ནི་ག་པར་སླེབས་ཟེར་ན་སྐད་ཆ་རང་རང་འཇགས་རེད་བ།
ལ་རེད་ལ་རེད།
ཨ་ནི་སློབ་ཁྲིད་སློབ་ཁྲིད་བྱས་ཡོང་དུས་སྒང་ལ་སློབ་མ་དབུས་བཞག་བྱེད་དགོས་ཡོད་རེད་དེ། དེ་ནས་འདི་གི་གཞུང་དང་ང་ཚོ་མ་ཟེར་ན་རྒྱུད་དང་ཚང་མ་དགེ་རྒན་དབུས་བཞག་སྒང་ལ་ཡིན་དུས་སྒང་ལ་དེ་སྐད་ཆ་བཤད་ས་ཁོ་རང་དགེ་རྒན་མིན་འདུག་བ་ང་ཚོ།

དགེ་རྒན་ཁོ་རང་ཨ་ནི་དགེ་རྒན་ཡིན་པའི་གི་ང་ཚོའི་མ་ཟེར་ནའི་ཆེ་བྱེད་སྟངས་འདྲ་བོ་ཅིག་ཤེས་ཡོན་སྲིད་ཇུས་ནང་གསལ་བོ་བྲིས་ཡོད་རེད། ད་ག་ནང་བཞིན་རྒྱལ་ཁབ་མང་པོའི་ནང་ལོགས་ལ་ཡི་དེ་འདྲས་འདུག་ཨ། བྱས་དུས་སྒང་ལ་འདི་ཚོ་དེ་ད་དེ་འདྲས་ཡོད་རེད། དཔེར་ན་བྱས་བྱས་ན་ང་ཚོའི་གི་ལས་དྲུང་གཅིག་ལས་དྲུང་ཡག་པོ་ཡོད་མེད་དེ་འདྲས་ཆེ་བྱེད་ཡས་ཀྱི་དེ་འདྲས་ཁེ་གེ་ཡོད་མ་རེད་དྲང་པོ་བཤད་ན། ཡིན་ན་དགེ་རྒན་ལ་འདི་འདྲའི་ཆེ་བྱ་རེ་ཡོད་རེད་ད་དེ་ཚོ་དེ་རྒྱལ་ཁབ་ཅིག་དང་མི་རིགས་ཅིག་གི་དོན་དག་ལ་དེ་འདྲའི་རེད་བསམ་གི་འདུག་རོགས་དགེ་རྒན་སུ་གཅིག་གིས་དེ་འདྲའི་སྒང་ལ་ཁེ་གེ་ལབ་གི་ཡོད་མ་རེད་ཡིན་ན་ལག་བསྟར་བྱེད་རོགས་བྱེད་ན་ཡག་པོ་འདུག་ལག་ལག་བསྟར་དེ་སུས་བྱེད་གི་རེད་ཟེར་ན་འཛིན་སྐྱོང་མི་སྣ་ཚོས་བྱེད་གི་རེད་བ་དྲང་པོ་བཤད་ན་བྱེད་དུ་བ་ལག་བསྟར་བྱེད་ཡོང་དུས་སྒང་ལ་ཨ་ནི་ཆ་ཚང་པོ་བྱེད་ལག་བསྟར་བྱེད་ཐུབ་ན་ཨ་ནི་སྙིང་རྗེ་བོ་ཡོད་རེད་བསམ་གི་འདུག། ལགས་ལགས་སོ། དགེ་ལགས་གལ་སྲིད་ད་ལྟ་ད་ལྟའི་གནས་སྟངས་འདིའི་སྐབས་ལ་ཡ་ད་དུས་ཀྱི་འགྱུར་འགྲོས་ལ་བསྟུན་ནས་ཨ་ནི་གཅིག་གི་ང་ཚོས་འགྱུར་བ་འདི་འདྲའི་སྒང་ལ་ཡ་ཨ་ནི་བཅོས་སྒྲིག་དང་གཅིག་གི་འགྱུར་བ་འདི་འདྲ་བཏང་ནས་བསྐྱོད་མ་ཐུབ་པ་ཡིན་པ་ཡིན་ན་ཨ་ནི་གཅིག་མ་འོངས་པ་ཨ་ནི་གཅིག་གི་ཉེན་ཁ་ག་འདྲའི་རིགས་གཟིགས་གནང་གི་འདུག་དགེ་ལགས་སྐུ་སྒེར་ངོས་ནས། མ་འོངས་པ་དེ་ང་ཚོ་སུ་གཅིག་གིས་བཤད་ཐུབ་ཀྱི་མ་རེད་ཡིན་ནའི་ད་ལྟའི་འདུག་ས་བལྟ་དུས་སྒང་ལ་ཨ་ནི་ཧ་ལམ་ཧ་ལམ་ང་ཚོ་མ་ཚད་སྲན་མ་ཐོར་བ་ནང་བཞིན་ཅིག་ཐོར་འགྲོ་གི་རེད་བསམ་གི་འདུག་ད་དེ་ཚོ་དེ། དཀའ་ལས་ཁག་པོ་རེད་དངོས་གནས་དེ་འདྲའི་གནས་སྟངས་བྱུང་བ་ཡིན་ན་དྲང་པོ་བྱས་ན། ད་ལྟ་ངས་ག་རེ་མཐོང་གི་འདུག་ཟེར་ན་དཔེར་ན་ཆ་བཞག་ན་ད་ཧ་ལམ་ཧ་ལམ་བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་མང་ཆེ་ཚུར་རྩིས་ལེན་ཚར་བ་རེད་རྩིས་ལེན་པ་མ་ཚད་ཀྱི་ཁོང་ཚོའི་ནང་ལོགས་ལ་ང་ཚོའི་བོད་པའི་དགེ་རྒན་བསྐོས་བྱས། རྒྱ་གར་དགེ་རྒན་ལས་དྲག་ག་ཡོད་པ་གི་རྟགས་མཚན་སྐོར་ང་ཚོ་གིས་མང་པོ་བཏོན་ཡོད་པ་དྲང་པོ་བྱས་ན་ལོ་གཉིས་གསུམ་ནང་ལོགས་ལ། དཔེར་ན་ཆ་བཞག་ན CST ནང་ནས་ནི་སྲིད་སྐྱོང་སློབ་ཡོན་ལེན་མཁན་ཟེར་ན་ཁྱོན་ནས་ཁོ་རང་བྱུང་མྱོང་ཡོད་མ་རེད་ད་ལྟ་འདི་ཚོ་ཡང་རྗེས་ནས་དེད་ཡོང་གི་འདུག་ད་ནང་བཞིན་གཞི་རིམ་གྱི་ནི་གནས་ཚད་ཁོ་རང་ལ་ངས་བྱས་ན་ཤིན་ཏུ་ནས་ང་ཚོ་མ་ཚང་འབུད་རྒྱག་ཤུགས་ཆེན་པོ་ཅིག་གཏན་གཏན་ཐེབས་ཡོད་རེད་ད་གང་ཡིན་ཟེར་ད་སློབ་གྲྭ་སྔ་དྲོ་ཆེན་པོ་གཞན་པ་ཚང་མ་རྩིས་ལེན་ཚར་རོ། བྱེད་དུས་བ་ལ་ང་ཚོས་ལས་ཀ་ཡག་ག་བྱས་བཞག་རྒྱོ་དེ་ལ་བལྟས་བལྟས་སུ་མཚམས་མཚམས་ང་ཚོ་མ་ཚོས་ན་སོ་སོ་ཀི་རྩམ་པ་འདྲ་བོ་ཤོས་བྱས་ན་ཡག་པོ་ཡོད་རོ་དེ་རྩ་བ་ཉིད་ནས་བྱེད་ཀི་མ་རེད་ད་ཕ་གི་ལ་ང་ཚོ་མ་ཚོས་ད་སློབ་གྲྭ་ཉུང་ཤས་ཅིག་རེད་བཞི་ལྔ་ཅིག་ལས་བསྡད་ཡོད་རེད་ད་དེ་ཚོ་དེ་ག་འདྲའི་ག་འདྲའི་བྱེད་དགོས་ཡོད་མེད་དེ་ཚོ་བལྟས་མཁན་སོང་ལས་སླ་པོ་རེད་བསམ་གི་འདུག། དྲང་པོ་ཞུ་བ་ཡིན་ན་གང་ཡིན་ཟེར་ན་མང་ཆེ་ཅིག་ལེན་བྱས་ང་ཚོས་ཀྱི་བྱེད་ཐུབ་ཀྱི་ཡོད་པ་ང་ཚོས་དགེ་རྒན་དུ་འཇོན་གྱི་ཡོད་པ་དེ་ང་ཚོས་བཏོན་ཡོད་རེད་ད་མི་མང་མདུན་ལ་བཏོན་ཡོད་རེད་རྒྱལ་ཡོངས་ཡིག་རྒྱུགས་ནང་ལོགས་ལ་བཏོན་ཡོད་རེད་ཚང་མ་བྱས་ཡོད་རེད་སྔོན་འགྲོ་སྔོན་འགྲོ་ནས་བཟུང་བྱས་འཛིན་གྲྭ་བཅུ་གཉིས་བར་དུ་ལ་གང་བྱས་མ་བྱས་ཚང་མ་བཏོན་ཡོད་འདུག་གལ་ཏེ་དེ་ཚོ་ལ་ཡིན་ང་ཚོ་མ་ཚོ་ནས་མང་ཚོགས་ངོས་ནས་ཡིན་ནའི་རེད་འཛིན་སྐྱོང་ངོས་ནས་ཡིན་ནའི་རེད་དེ་ཚོ་ལ་ང་ཚོ་མ་ཚོས་དགའ་བ་སྒོམ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བྱས་ཙང་ག་དུས་ཡིན་ན་ཚེས་པ་བཅོ་ལྔའི་ཟླ་དཀར་ཅིག་ཤར་ཡོང་ན་ཟླ་དཀར་གང་ཙམ་དེ་ལ་མ་བལྟ་བྱས་བྱས་མ་གིའི་ནག་པོ་ཆུང་ཆུང་དེ་ལ་འདིར་བྱས་ཅིག་བཤད་དེ་དེ་ཚོ་དེ་ངས་བྱས་ན་ཡར་རྒྱས་འགྲོ་ཡ་ལ་གེགས་བྱེད་ཀྱི་རེད་བསམ་གྱི་འདུག།

གནས་སྟངས་གནད་དོན་འདིའི་ཐོག་ལ་ཡང་དགེ་རྒན་ལས་བྱེད་ཚོས་ཀྱི་སྒེར་ལ་དགོངས་པ་བཞེས་སྟངས་དང་ཁོང་རྣམ་ཚོས་ཀྱི་དགོངས་ཚུལ་མང་ཆེ་བ་དེ་ག་འདྲ་རག་ཡོང་གི་ཡོད་ན། སྤྱིར་བཏང་ནས་ང་ཚོ་མ་ཚང་ཕྲུ་གུ་ཉུང་དུ་ཕྱིན་པ་ཡིན་ན་དགེ་རྒན་དགའ་ཡ་དེ་འདྲ་རེད། ང་ཕྲུ་གུ་བཞི་བཅུ་ཐམ་པ་ལ་ཡི་གེ་བསླབས་པ་དང་ཕྲུ་གུ་ཉི་ཤུ་ལ་ཡི་གེ་བསླབས་པ་བྱས་ན་ཡི་གེ་ཉི་ཤུ་ལ་ཡི་གེ་བསླབས་པ་དེ་ཡག་གི་རེད་བ་ཟབ་ཀྱི་རེད་བ། གནད་ལ། ཕིགས་པ་ཅིག་ཡོང་གི་རེད། དེ་ཁོ་ཚོ་ཚང་མས་ཀྱི་བསམ་བློ་བཏང་སྟངས་ད་ག་རང་རེད་དགེ་རྒན་ངོས་ནས་དྲང་པོ་བཤད་ན་བྱེད་དུས་བ་ལ་ཐབས་ཇུས་མ་འདྲ་མ་འདྲ་མ་འདྲ་མ་འདྲ་ད་ད་ཁོ་ཚོས་བྱས་བྱས་ད་ད་འགོ་བཙུགས་ཡོང་གི་འདུག་དྲང་པོ་བཤད་ན་ཤེས་རིག་ལས་ཁུངས་ངོས་ནས་སློབ་ཁྲིད་ཀྱི་ཐབས་ལམ་གསར་བ་མ་འདྲ་མ་འདྲ་མ་འདྲ་དེ་འདྲས་ཁོ་ཚོ་ལ་ཟབ་སྦྱོང་སྤྲད་ཀྱི་འདུག་ད་ག་ནང་བཞིན་སློབ་སྤྱི་ཚོས་ཀྱི་ང་ཚོ་ལ་ཤེས་ཡོན་གྱི་སྣེ་ཁྲིད་སྟངས་ག་འདྲས་ག་འདྲས་བྱེད་དགོས་ཡོད་མེད་དེ་འདྲས་ལ་ཟབ་སྦྱོང་གསར་བ་དེ་འདྲས་གནང་གི་འདུག་ག་རེ་བྱས་ནས་ཟབ་སྦྱོང་གསར་བ་དེ་ཚོ་གནང་དགོས་ར་ཁྲིད་ཐབས་གསར་བ་དེ་ཚོ་ག་རེ་བྱས་ནས་བྱེད་དགོས་རེད་ཟེར་ན་ད་ལྟའི་ཕྲུ་གུ་ཉུང་བ་ཡོད་དུས་བ་ལ་ང་ཚོ་འདི་ཚོ་ཁྲིད་ནས་གནད་ལ་ཕིགས་པ་ཅིག་བྱེད་ཐུབ་ཀི་རེད་བསམ་བྱས་འཛིན་སྐྱོང་ངོས་ནས་རེ་བ་འདི་འདྲ་ཅིག་བྱེད་ཀི་ཡོད་རེད་བསམ་གི་འདུག་དགེ་རྒན་ངོས་ནས་ཡིན་ནའི་ཕྲུ་གུ་ཉུང་དུ་ཕྱིན་པ་རེད་བྱས་ན་སོ་སོ་ཡིན་ནའི་ང་ཚོ་མ་ཚང་འདིའི་སྒང་ལ་འབད་འབུངས་བྱེད་ཡ་ལ་ད་ང་ཚོ་ལས་ལ་གི་རེ་བ་ངོས་ནས་བྱེད་ན་བསམ་བློ་ང་ཚོ་མཚོན་ན་ད་ཅིག་བཟང་ཕྱོགས་ལ་ནི་འགྲིག་གི་མ་རེད་དེ་ད་ཨིན་ཇིའི་སྐད་ནང་ལ་མཚོན་ན Positively བཏང་བ་འདྲ་ཆ་དེ་འདྲས་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ལགས་འོ། ལགས་ལགས་སོ། དགེ་ལགས་ངས་བཀའ་འདྲི་ཞུ་ཡག་ད་ག་ཡིན་ཨ་ནི་ད་ལྟ་ང་ཚོ་གོང་དུ་བཀའ་འདྲི་ཞུ་ཡུལ་དེ་མ་སུ་རི་བོད་ཁྱིམ་སློབ་གྲྭའི་སྤྱི་ཁྱབ་དྲུང་ཆེ་རྒན་ཀརྨ་ཆུང་བདག་ལགས་རེད་ཨ་ནི་དགེ་ལགས་ངོས་ནས་ད་རིང་ང་ཚོའི་ལས་རིམ་འདིའི་ཐོག་ནས་དེང་སྐབས་བོད་པའི་བསླབ་གྲྭ་ཁག་གི་ནང་ལ་ཡ་ཨ་ནི་བོད་ཕྲུག་ཉུང་དུ་འགྲོ་བཞིན་པའི་དུས་མཚམས་འདི་ལ་ཡང་ང་ཚོ་ལ་ཡ་གོ་སྐབས་དང་གདམ་ཀ་ག་རེ་ཡོད་པའི་སྐོར་ལ་ཡ་དགེ་ལགས་སྐུ་སྒེར་གྱི་ད་ཉམས་མྱོང་དང་འབྲེལ་ནས་དགོངས་ཚུལ་ལྷུག་པོ་གསུངས་པ་འདི་ལ་ཡ་ཐུགས་རྗེ་ཆེ་ཞུ་གི་ཡིན་དགེ་ལགས། ཐུགས་རྗེ་གནང་ལགས་ནོར་ས་ལགས་ཐུགས་ཆེ།